ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱ་དགའ་ཕར་བསྐྱལ་ས་དཔྱད་ཞིབ་ཟེར་བའི་ལས་རིམ་རེད་ང་ཚེ་བརྟན་དབང་ཕྱུག་ཡིན། ཕུ་ཐིང་གི་སློབ་སྟོན་པའང་ཡང་ན་ཡོངས་གྲགས་སུ་ཕུ་ཐིང་གི་ཀླད་པ་ཞེས་འབོད་པའི་ཨུ་རུ་སུའི་མི་རིགས་རྒྱ་སྐྱེད་ཀྱི་བསམ་བློ་ཅན་དང་སྲིད་འཛིན་ཕུ་ཐིང་ལ་ཡང་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོད་པའི Alexander Dugin ཟེར་བ་འདིའི་རླངས་འཁོར་ལ་ཁ་སང་འབར་གས་ཀྱི་གནས་ཚུལ་བྱུང་སྟེ་ཁོང་གི་བུ་མོ་འདས་གྲོངས་སོང་ཡོད་པ་རེད། དེ་རིང་ང་ཚོའི་ཕར་རྒྱལ་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང Alexander Dugin གྱི་བསམ་བློ་དང་དེ་བཞིན་རྒྱ་ནག་མི་རིགས་རིང་ལུགས་ལ་ཤུགས་རྐྱེན་ག་འདྲ་བྱུང་ཡོད་མེད་སོགས་སྐོར་ལ་ཡང་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། ད་ཁ་སང་རྒྱལ་སྤྱིའི་གསར་འགྱུར་གྱི་གནས་ཚུལ་ཆེ་ཤོས་གཅིག་ཡིན་ན་ག་རེ་ད་ཨུ་རུ་སུའི་རྒྱལ་ས Moscow གྱི་ཉེ་འགྲམ་གྱི་ལམ་ཁ་གཅིག་ལ་ཡ། ཨུ་རུ་སུའི། ནང་ལོགས་དེ་རིང་ཁ་སང་ད་རྩོམ་པ་པོ་སྐད་གྲགས་ཆེ་ཤོས་ཨ་ལེག་སན་དྲེ་དུ་གིན་ཟེར་མཁན་དེ་ཁོ་རང་གི་མོ་ཊ་ལ་ཡང་འབར་གས་བྱུང་རྗེས་ད་མི་དག་ག་རང་ཁོ་རང་དེ་དེ་འདི་ཤི་མི་འདུག་ག་རེ་ཟེར་མོ་ཊའི་ནང་ལ་ཡང་སྐབས་དེ་ཡིན་ན་ཁོའི་བུ་མོ་དེ་ཡོད་ས་རེད་བྱས་རྗེས་བུ་མོ་དེ་འདས་གྲོངས་སོང་ཤག་བྱས་ཙང་དེ་བྱུང་པའི་རྗེས་ལ་ཡིན་ན་ཨུ་རུ་སུའི་ནང་ལོགས་ཀྱི་དོགས་པ་ལ་ད་གྲོས་ཚོགས་འཐུས་མི་དང་དེ་ཚོ་མང་པོ་ཅིག་གིས་དེ་བྱེད་ཉན་དེ་ཡིན་ན་ཡུར་ཁུན་གྱི་གསང་བའི་ལས་ཁུངས་རེད་ཟེར་ལབ་མ་ཟད་དེ་རིང་ཨུ་རུ་སུའི་གཞུང་འབྲེལ་རང་གི་གསང་བའི་ལས་ཁུངས་ཀྱིས་ཡིན་ན། འབར་གས་གནས་ཚུལ་བཟོ་མཁན་དེ་ཡུག་ཁུན་གྱི་གསང་བའི་ལས་ཁུངས་ཀྱི་མི་བཏང་བྱས་གཏན་འཁྱོག་རེད་ཅེས་བཤད་ཤག་ད་དེ་ཚོ་ག་འདྲ་བདེན་པ་ཡིན་ནའི་མིན་ནའི། དེ་རིང་དེ་གནས་ཚུལ་བྱུང་པའི་རྗེས་ལམ་སང་ད་ག་གཞུང་དམངས་གཉིས་ཀས་ཡུག་ཁུན་གྱི་གསང་བའི་ལས་ཁུངས་ཀྱི་རེད་ཟེར་ཡག་གི་རྒྱུ་མཚན་གཙོ་བོ་གཅིག་ག་རེ་འདུག་ཟེར་ན། འདི་ཨ་ལེག་སན་དྲེར་དུ་གིན་ཟེར་མཁན་དེ་ད་ཁོ་རང་དེ་ཤི་ཡོད་མ་རེད་ཁོའི་བུ་མོ་དེ་ཤི་ཡོད་རེད། འདིའི་མི་དེ་ཡིན་ན་ད། ཨུ་རུ་སུའི་ད་ལྟའི་གཞུང་དང་དེ་ཚོ་ནང་ལོགས་ལ་ཡ་ཅིག་གོ་གནས་མཐོ་བ་དེ་འདྲ་ག་ཙམ་ཡོད་མ་རེད་དེ་ཁོ་རྩོམ་པ་པོ་དང་ཤེས་ཡོན་ཅན་སྐད་གྲགས་ཆེན་པོ་ཞེ་པོ་ཅིག་བྱས། ཁོས་ད་ལྟ་བར་དུ་བྲིས་པའི་དེབ་དང་དེ་ཚོ་ཡིན་ན་ཨུ་རུ་སུའི་མི་མང་པོ་ཅིག་ལ་ཡང་བསམ་བློའི་ལྟ་བ་འཁྱེར་ཕྱོགས་ལ་ཡང་ཤུགས་རྐྱེན་ཆེན་པོ་ཡོད་པ་མ་ཟད་ཡིན་ན་ལྷག་པར་དུ་སྲིད་འཛིན་ཕུ་ཏིན་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་བྱས། ཡུར་ཁུན་ལ་ཡང་དམག་རྒྱག་ཡག་གི། བསམ་བློའི་ཐོག་གི་རིག་པའི་གཞུང་ལུགས་ཀྱི་རྨང་གཞི་བཏིང་ཡག་འབྱོར་བ་རྒྱབ་ཡག་གི་དགོས་པ་དང་དེ་ཚོ་རྒྱབ་དགོས་ཡག་གི་རྒྱུ་མཚན་དང་དེ་ཚོ། འདི་ཚོ་སྒང་ག་ལོག་བཟོ་མཁན་དེ་ཁོ་རེད་ཞེས་བཤད་ཀྱི་ཡོད་རེད་བྱས་ཙང་ཚང་མ་ལོག་ལམ་སང་དོགས་པ་བྱས་ཏེ་ཡུར་ཁུན་ནས་བྱས་པ་རེད་ཟེར་བྱས་དོགས་པ་བྱས་ཤག་ད་ཡུར་ཁུན་གྱི་གཞུང་དང་ལྷག་པར་དུ་སྲིད་འཛིན་ཛེ་ལིན་སི་ཀི་སོགས་པ་ཚང་མ་ལོག་ག་ཡིན་ན་དེ་ཚོ་རྩ་བ་ཉིད་ནས་བདེན་པ་མ་རེད་དེ་ཡིན་ན་ཨ་ནི་ཨུ་རུ་སུས་ཉེས་མེད་སྐྱོན་འཛུགས་བྱས་ཤག་རྒྱུ་འདི་རེད་ཟེར་བྱས་བྱས་བཤད་ཤག། གང་ལྟར། ཨ་ལེག་ཙན་དྲའི་དུ་གིན་ཟེར་མཁན་དེ་ངས་ད་གིན་ཞུས་པ་ནང་བཞིན་ཨུ་རུ་སུའི་ནང་ལོགས་དེ་རིང་ཁ་སང་ཞེ་དྲག་གི་ཤུགས་རྐྱེན་ཆེན་པོ་ཡོད་པའི་མི་ཅིག་རེད་བྱས་ཙང་ངས་དེ་རིང་ལས་རིམ་འདི་ནང་ལོགས་ལ་ཡང་ཨ་ལེག་ཙན་དྲའི་དུ་གིན་ཟེར་མཁན་དེ་ཁོའི་བསམ་བློའི་ལྟ་བ་དང་དེ་ཚོ་ག་འདྲ་ཡོད་མེད་དང། ཨ་ནི་དེ་མ་ཟད་དེ་ཚོས་རྒྱ་ནག་གི་དེ་རིང་ཁ་སང་མི་རིགས་རིང་ལུགས་བསམ་བློ་དང་ང་འདི་ཚོའི་ཤུགས་རྐྱེན་ག་འདྲས་བྱུང་ཡོད་མེད་སོགས་སྐོར་ལ་ཡང་གནས་ཚུལ་ཁ་ཤས་ཅིག་ངོ་སྤྲོད་ཞུས་ན་བསམས་བྱུང། ཨ་ལེག་སན་དྲེ་དུ་གིན་ཟེར་མཁན་འདི་ཁོ་རང་ཅིག་མི་ད་དེ་རིང་ཁ་སང་ད་དེབ་བཅས་ཨུ་རུ་སུའི་ནང་ལོགས་སྐད་གྲགས་ཆེན་པོ་ཡོད་མ་ཟད་རྒྱབ་འཛམ་བུ་གླིང་ཁོ་རའི་ནང་ལོགས་ལ་ཞེ་དྲགས་སྐད་གྲགས་ཆེན་པོ་ཡོད་པའི་མི་ཅིག་རེད། ངས་མི་འདིའི་སྐོར་ལ་ཡ་ད་ཅིག་རྩོམ་འདི་དང་འདི་ཀློག་ནས་ཡིན་ན་དུས་ཚོད་ངེས་ཅན་ཞིག་ཕྱིན་སོང་ག་རེ་ཟེར་ན་ཁོའི་ཤུགས་རྐྱེན་དེ་ཞེ་པོ་ཆེན་པོ་རེད་ཤག་རྒྱ་ནག་གི་མི་རིགས་རིང་ལུགས་དང་འདི་ཚོ་ལ་ཡ། ཡིན་ནའི་ལས་ཁོ་རང་ཞེ་པོ་ཅིག་དེ་སློབ་གྲྭ་ཕྱིན་འདོག་པ་ལག་འཁྱེར་ཐོབ་པ་འདི་ལེན་བྱེད་རྒྱུ་ནི་མ་རེད་མང་ཆེ་ཡིན་ནའི་སོ་སོ་སློབ་སྦྱོང་བྱེད་པའི་བཟོ་འདྲ་བྱས་ཁོ་སྐྱེ་ཡག་འདི་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་སྐྱེས་ད་ཁོ་ཆུང་དུས་ཀྱི་སློབ་སྦྱོང་བྱས་པའི་དུས་དེ་ག་མང་ཆེ་ཡིན་ན་དམར་ཤོག་དུས་ལ་བྱས་ཡོད་རེད་པ་བྱས་བྱས་ཡིན་ན་ནི་དམར་ཤོག་དུས་ལ་ཡག་ད་འདི་སྐབས་ཀྱི་ཡག་ཅིག་གི་ཕྱི་ལོགས་ཀྱི་དེབ་དེ་ཚོ་ཞེ་པོ་འདི་འདྲ་ལྟ་མ་ཆོག་བྱས་འདི་འདྲ་མང་པོ་ཅིག་ཡོད་དུས་ཁོ་སྤྱང་པོ་ཞེ་པོ་ཅིག་ཡོད་ས་རེད་སྤྱང་པོ་བྱས་བྱས་ཡིན་ན་སྐད་ཡིག་གོར་དགུ་པ་དེ་ཞེ་པོའི་བྱང་ཆུབ་སྦྱངས། ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ད་དང་པོ་ལྟ་བ་ལ་ཁོས་ཕྱི་རྒྱལ་གྱི་དེབ་འདི་མང་པོ་ཞིག་ཨུ་རུ་སུའི་སྐད་ཡིག་ནང་བསྒྱུར་ཡག་འགོ་ཚུགས་ཤག་བསྒྱུར་པའི་དེབ་དེ་ཚོ་མང་ཆེ་འདི་འདྲ་རེད་ཤག་སྔོན་མ་ཡུ་རོབ་ཀྱི་ད་ཨི་ཊ་ལི་དང་འགྲོ་བ་བར་གྱི་ཧྥ་ཤི་སི་ཀྱི་བསམ་བློ་དང། གཡས་ཕྱོགས་པའི་བསམ་བློ་སོགས་རེད་ད་མི་རིགས་རིང་ལུགས་བསམ་བློ་འདི་ཡོད་པ། རྙིང་ཞེན་ཅན་གྱི་འདི་འདྲས་ཀྱི་བསམ་བློ་གཙོ་བོ་ཡོད་པས་ཡིན་ན་དེབ་འདི་མང་པོ་གཅིག་ཁོས་ཨུ་རུ་སུའི་ནང་ལོགས་ཡག་བསྒྱུར་ཡོད་ས་རེད། འདིའི་རྗེས་ལ་ཡིན་ན་ད་ཁོ་ཡག་གོ་རོ་ལོང་ཐ་བྱེད་བཙུན་པ་ད་ཨུ་རུ་སུའི་དམར་ཤོག་འདི་ཁ་འཐོར་པ་རེད་ཁ་འཐོར་པའི་རྗེས་ལ་ཡིན་ན་ད་ཕྱི་ལོགས་འགྲོ་ཡག་ད་དུས་ཚོད་གོ་སྐབས་ཡོད་དུས་ཁོས་ཡུ་རོབ་ཀྱི་རྒྱལ་ཁབ་མང་པོའི་ནང་ལོགས་ལོ་གཅིག་ཟིག་ཐུགས་འཁྱམ་བྱས་བསྡད་ཤག་འཁྱམ་པའི་སྐབས་དེ་ཡིན་ན་མི་ཐུག་ཡག་གི་རྒྱལ་ཁབ་དེ་ཚོའི་ནང་ལ་མི་དེ་ཚོ་མང་ཆེ་བ་ཡང་ཡུ་རོབ་ཀྱི་དབུས་རྒྱལ་ཁབ་ཀྱི་རྒྱལ་ཁབ་ནང་ལོགས་ལ་ད་ག་རེ་ཟེར་དེ་མི་རིགས་དཀར་པོའི་ལྟ་བ་ཤུགས་ཆེན་པོ་འཛིན་མཁན་གྱི་གཡས་ཕྱོགས་པའི་བསམ་བློ་ཤུགས་ཆེན་པོ་ཐལ་སྐྱོད་ཀྱི་བསམ་བློ་ཡོད་ཡོད་པ་འདི་འདྲ་དང་ག་འདྲ་ཁོ་འབྲེལ་བ་ཞེ་པོ་ཅིག་བྱུང་བྱས་འདིའི་བསམ་བློའི་རྨང་གཞི་འདི་ག་དུས་ཡིན་ནའི་ད་ག་ཆུང་ཆུང་ག་ནས་བྱས་བྱས་ད་ད་ལྟ་ཡིན་པ་ཡིན་ན་ལེ། ད་ཨུ་རུ་སུའི་ནང་ལོགས་ལ་ཡ་ཁོ་ད་ག་རེ་ཟེར་སྐད་གྲགས་ཆེན་པོ་ཞེ་པོ་ཅིག་དང་ཤུགས་རྐྱེན་ཆེན་པོ་ཆགས་བསྡད་པ་རེད། འདི་ཚོའི་བསམ་བློ་ཚང་མ་ལོགས་ཀྱི་རྨང་གཞི་གཙོ་བོ་དེ་ཡིན་ན་དེ་ཡིན་པའི་བཟོ་འདྲ་ཞིག་འདུག་སྐད་གྲགས་ཆེན་པོ་ཆགས་ཡ་དང་ད་ཤུགས་རྐྱེན་ཆེན་པོ་འདི་གར་ཆགས་ཡ་དེ་ཆིག་སྟོང་དགུ་བརྒྱ། དགུ་བཅུ་གོ་བདུན་ལོ་ལ་ཡ་ཁོས་དེབ་ཞིག་བྲིས་ཡོད་རེད་དེབ་དེ་ཨིན་ཇིའི་ནང་ལོགས་ལ་ཁོང་ཚོས Foundations of Geopolitics ཟེར་དུའང་ད་འཛམ་བུ་གླིང་གི་ད་ལྟའི་ཡིན་ན་ཆབ་སྲིད་ཀྱི་ད་གང་དག་འབྲེལ་བ་དང་དེ་ཚོ་གང་ག་ལོགས་ཡིན་ན་ས་རྒྱུས་ཀྱི་སའི་གནས་སྟངས་གང་དག་ཡིན་མེད་ཀྱི་ནི་ས་རྒྱུས་ཀྱི་ཆབ་སྲིད་ཟེར་གྱི་ད་གང་ལྟར་སྤྱིར་བཏང་ནས་བཤད་སྲོལ་ཡོད་རེད Geo Politics དེ་ཨ་ད་ངས་བོད་སྐད་ནང་ལ་ཡག་ད་ག་འདྲ་ཡག་ཤོས་བསྒྱུར་ཡོད་མེད་ཅེས་ངས་ཡག་པོ་ཞིག་རྙེད་མ་སོང། འདིའི་ཨེ་ནི་ཁོའི་རྨང་གཞིའི་སྲོལ་བཏོད་ཞིག་སོགས་ད་དེབ་ཀྱི་མགོ་བྱང་ར་བྱས་པ་ཡིན་ན། ཨ་དེབ་འདིའི་ནང་ལོགས་ལ་ཡག་ཌུ་གིན་གྱིས་དེ་ཁོའི་བསམ་བློའི་ལྟ་བ་དང་དེ་ཚོ་ཞེ་པོ་ཅིག་ཞིབ་ཚགས་པོ་ཞེ་པོ་ཅིག་ད་འདིའི་ནང་ལོགས་རིམ་པ་དེ་གཅིག་གཉིས་ཤིག་འདུག་ངས་བྱས་པ་ཡིན་ན་དང་པོ་དེ་ག་རེ་འདུག་ཟེར་ན་མང་ཆེ་ད་ཨུ་རུ་སུའི་མི་རིགས་རིང་ལུགས་ཀྱི་བསམ་བློ་རེད་ཨུ་རུ་སུའི་མི་རིགས་རིང་ལུགས་ཀྱི་བསམ་བློ་དེ་ཐོག་ནས་ཡིན་ན་ཁོས་ད་ལྟའི་ཆབ་སྲིད་དང་ལོ་རྒྱུས་དང་དེ་ཚོར་འགྲེལ་བཤད་བྱས་བྱས་པས་ན། དཔེར་ན། དམར་ཤོག་གི་ཨུ་རུ་སུ་དེ་ཁ་འཐོར་བྱས་ད་རྒྱལ་ཁབ་མང་པོ་ཞེ་པོ་ཅིག་དྲུག་ལྷག་ཕྱིན་པ་ར་དེ་ཡིན་ན་ཁོས་བྱས་པས་ན་ཞེ་པོ་ཅིག་གོད་ཆག་ཆེན་པོ་རེད། ད་དེ་ཨུ་རུ་སུའི་ནང་ལོགས་ཡིན་ན་མི་མང་པོ་གཅིག་གིས་བྱས་བྱས་པས་ན་དེ་ཡག་པོ་རེད་ཁོ་དམངས་གཙོ་སྐྱོད་ཡག་དང་ཨ་ནི་རྒྱལ་ཁབ་གཞན་པ་དེ་ཚོ་ལ་ཡང་ངོ་ནས་རང་ཐག་རང་གཅོད་བྱས་ཡག་གི། གང་དག་ཅིག་གོ་སྐབས་བྱུང་པ་རེད་ཅེས་ལྟ་བ་འཛིན་མཁན་མང་པོ་ཡོད་རེད་ཡིན་ནའི་ཁོ་དེ་འདྲ་རེད་མི་འདུག་ཁོའི་ལྟ་བ་དེ་ཡིན་ན། སྲིད་འཛིན་ཕུ་ཏིན་ནང་བཞིན་བྱས་ཡིན་ན། དམར་ཤོག་ཨུ་རུ་སུ་དེ་ཁ་འཐོར་ཕྱིན་པ་དེ་ཡིན་ན་ཞེ་པོ་ཅིག་གོད་ཆག་ཆེན་པོ་བྱས་ལ་ཡང་ངོས་འཛིན་བྱེད་ཉེས་ཆེ་རུ་བཞག། གཉིས་པ་དེ་ཡིན་ན། ཨུ་རུ་སུའི་མ་འོངས་པའི་མདུན་ལམ་དེ་ཡིན་ན་ག་དུས་ཡིན་པ་ཡིན་ན་ལས་ཁོ་བཙན་རྒྱལ་བྱས་བསྡད་ཡོད་རེད། བཙན་རྒྱལ་བྱེད་མ་ཐུབ་ན་ག་ད་ཨུ་རུ་སུ་མདུན་སྐྱོད་ཁྱོན་བྱེད་ཐུབ་ཀྱི་མ་རེད། འདི་བཙན་རྒྱལ་དེ་ཡིན་ན་ད་ཡིན་གཅིག་མིན་གཅིག་དམར་ཤོག་ཨུ་རུ་སུའི་སྐབས་གཅིག་པོ་གོ་དགོས་ཡ་ཡོད་མ་རེད། སྔས་མ་ཨུ་རུ་སུའི་གོང་མའི་སྐབས་ཡིན་ནའི་ད་བཙན་རྒྱལ་རྒྱལ་ཁབ་ཆེ་ཆེ་ད་ས་ཆའང་ད་དམར་ཤོག་ཨུ་རུ་སུའི་སྐབས་ཀྱི་ས་ཆ་དེ་གའི་མང་ཆེ་ཡིན་དོན་དངོས་ཐོག་ལ་ཡིན་ན་ད་ག་ད་དེ་སྔོན་ལ་ཡ་གོང་མའི་སྐབས་ནས་ཟིན་ཚར་རྒྱོབ་ས་ཆ་འདི་རེད་བྱས་ཙང་འདི་ཡིན་གཅིག་མིན་གཅིག་ཁོ་རྒྱ་སྐྱེད་ད་རྡོག་རྡོག་རེ་བཤད་པ་ཡིན་ན་སྔ་མོའི་དམར་ཤོག་ཨུ་རུ་སུའི་དང་ཡང་དེ་སྔོན་གྱི་ཨུ་རུ་སུའི་གོང་མའི་སྐབས་ཀྱི་ད་རྒྱ་ཆེ་ཆེ་རྒྱལ་ཁབ་དང་ད་བཅུ་གྲངས་བྱ་བདེ་བར་འདི་གའི་ཚང་མ་ལོག་བསྐྱར་དུ་ཚུར་ལེན་བྱས་ཨུ་རུ་སུའི་བཙན་རྒྱལ་གྱི་རྒྱལ་ཁབ་ཀྱི་ས་ཁྱོན་དེ་ཡིན་ན་སླར་གསོ་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་ཡིན་པ་དང་དེ་འདི་གི་བསམ་བློ་དང་ཉེ་ཆེ་དང་འདི་ག་དེ་དམིགས་བསལ་གྱིས་ད་དམར་ཤོག་སྐབས་དང་མ་འདྲ་དམར་ཤོག་སྐབས་ད་ལེ་ཉིན་དང་སི་ཏ་ལིན་གཉིས་སོ་སོའི་དངོས་གནས་ལག་ལེན་ཐོག་བསྐྱལ་ཡོད་ནའི་མེད་ནའི་ཁོང་ཚོས་མི་རིགས་འདྲ་མཉམ་དང་མི་རིགས་ཚང་མ་ལོག་ལ་ཡ་ད་དེ་དེ་སྐབས་དེ་ཡིན་ན་ཁོང་ཚོ་རྒྱལ་ཕྲན་རྒྱལ་ཁབ་མང་པོ་ཞིག་ཏུ་དེ་ཚོ་ཚང་མ་ལོག་རང་ཐག་རང་གཅོད་ཐོབ་ཐང་ཡོད་ས་ད་ཞེ་པོ་ཅིག་ལབ་པ་རེད་པ་རྗེས་ལ་ཡང་རྒྱ་ནག་གི་འདི་ཚོ་མི་རིགས་རང་སྐྱོང་ཁུལ་བཙུགས་ཡ་དེ་ཚོ་མང་པོ་དེ་ནས་སློབ་སྦྱོང་བྱས་པ་རེད། འདི་དང། ལྡོག་ཕྱོགས་བྱས་བྱས་ཡིན་ན་ད་ལྟའི་ཁོའི་དེབ་ནང་ལོག་ཨུ་རུ་སུའི་བཙན་རྒྱལ་དེ་བཙུགས་པའི་རྗེས་ལ་ནི་ཨུ་རུ་སུའི་མི་རིགས་དེ་ཡིན་ན་ད་གཙོ་བོ་དང་དཀྱིལ་དང་ཁོ་ཚོ་ལ་ཡང་གང་ལྟར་ཅིག་གི་ཐོབ་ཐང་དང་དབང་ཆ་དང་གང་ག་ཆེ་ཤོས་ཡོད་པ་དེ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་ཨུ་རུ་སུའི་མི་རིགས་ནི་དེ་དམིགས་བསལ་གྱི་ཁ་ལྷན་སྐྱེས་ཀྱི་ཞེ་པོ་ཅིག་ཁོ་ལ་ཡང་ཁྱད་ཆོས་དང་དེ་ཡོད་པའི་འདི་སྐོར་བསམ་བློ་ཤུགས་ཆེན་པོ་ད་དེ་ཚོ་ཡིན་ན་ག་དུས་ཡིན་ན་ལས་གང་ལྟར་མི་རིགས་རིང་ལུགས་བསམ་བློ་ཐལ་སྐྱོན་ཅན་དེ་ཚོ་ག་དུས་ཡིན་ན་ཡོད་རེད་ཉི་ཧོང་ཡིན་ན་ཉི་ཧོང་དེ་ཚོ་ཡོང་གི་ཡོད་རེད་སྔ་མོ་ཧིད་ལེར་གྱི་ཡིན་ན་ཁོ་ཚོའི་ཕི་ཨ་ནི་ཇར་མན་གྱི་མི་རིགས་དཀར་པོ་དེ་ཚོ་ལ་ཡང་དཔེ་ལྷན་སྐྱེས་ཀྱི་ཞེ་པོ་ཅིག་ཡོད་ཟེར་གྱི་ཡོད་རེད་ད་དེར་གས་ཏོ་བ་ལ་ཡང་ཨ་མི་རི་ཀ་ཡིན་ན་ག་བ་ཡིན་ན་ལས་མི་རིགས་ཐལ་སྐྱོན་བསམ་བློ་ཅན་དེ་ཚོ་ཡོད་འདི་ཡོང་གི་འདུག་ག་དེ་ནང་བཞིན་ཁོ་ཡིན་ན་ད་ཨུ་རུ་སུ་དེ་དེ་ཞེ་པོ་ཅིག་ཁོ་རྒྱ་སྐྱེད་བཏང་བསྡད་ཚོད་ཡོད་ད་འདིའི་ནང་ལོག་ལ་ཡ་ད་ཨུ་རུ་སུའི་བཙན་རྒྱལ་དེ་ཡ་གཅིག་སླར་གསོ་བྱེད་ཡ་ལ་ཡ་གོམ་པ་རེ་ཟིན་མ་སོང་ནས་དང་པོ་གཅིག་ག་རེ་རེད་ཟེར་ན་ཡུཀ་རེན་དེ་ཡིན་ན་ཨ་ནི་ཚུར་ཨུ་རུ་སུ་བསྐྱར་དུ་ཡིན་ན་ཟིན་ཡ་དེ་གལ་ཆེན་པོ་ཞེ་པོ་རེད་ཟེར་བྱས་ག་ཟེར་ཡུཀ་རེན་ཟེར་དེ་མི་རིགས་དེ་ཨ་ནི་ཨུ་རུ་སུ་དང་ཞེ་པོ་ཅིག་འདྲ་པོ་ཡིན་མ་ཟད་ཁོས་ཟེར་ཡ་བྱས་པ་ཡིན་ན་ཨ་ནི་དེ་གཅིག་བྱེད་དུས་ཙམ་པ་ཨུ་རུ་སུའི་མི་རིགས་ལས་ཡིན་ན་ཨུ་རུ་སུའི་ཚབ་བྱས་ནས་ཡུཀ་རེན་མི་རིགས་དེ་གའི་བྱེད་སྟངས་ཡིན་གཅིག་མིན་གཅིག་ཨ་ཡུཀ་རེན་ཚུར་དང་ཨུ་རུ་སུའི་བཙན་རྒྱལ་དེ་སླར་གསོ་བྱེད་ཡག་གི་ད་གོམ་སྟབས་དང་པོ་དེ་རེད་ཟེར་ཡག་ཅིག་ཁོས་ད་གཙོ་གཅིག་ནང་དོན་རེ་གཅིག་བསྡད་འདུག་དེ་དང། རྗེས་ལ་ཡང་ད་སྲིད་འཛིན་ཕུ་ཏིན་གི་བསམ་བློ་བཏང་སྟངས་དེ་ཚོ་ཞེ་པོ་ཅིག་འདྲ་པོ་ཡོད་མེད་སྲིད་འཛིན་ཕུ་ཏིན་གི་བསམ་བློ་དེ་ཚོ་མང་པོ་ཞེ་པོ་ཅིག་མི་མང་པོ་ཅིག་ཟེར་ཡག་བྱས་པ་ན་ཌུ་གིན་གྱི་དེ་ཁོའི་དེབ་དང་ཁོའི་བསམ་བློ་དེ་ཚོ་ནས་བྱུང་བ་རེད་རྨང་གཞི་དེ་གང་ག་ཁོ་རེད་ཟེར་བྱས་བཤད་ཀྱི་ཡོད་རེད། ཏེ། གཉིས་པ་དེ་ཁོའི་བསམ་བློའི་ནང་ལོག་ངས་གཏུགས་སྟེབས་ནས་དེབ་དེའི་ནང་ལོག་གི་དོན་དག་གལ་ཆེན་པོ་ག་རེ་འདུག་ཟེར་ན། ཏེ་རྒྱལ་སྤྱིའི་འབྲེལ་བའི་ཐོག་ལ་ཡང། ཁོ་ཡིན་ན་སྤྱིར་བཏང་བྱས་པ་ན། ནུབ་ཕྱོགས་རྒྱལ་ཁབ། ད་ནུབ་ཕྱོགས་རྒྱལ་ཁབ་ང་རང་ཚོ་ད་ལྟ་ཅིག་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་དང་ཨ་ནི་འོས་འདེམས་དང་ཅིག་བྱས་ཟེར་གྱི་ཡོད་རེད་པ། ད་གང་ལྟར་ནུབ་ཕྱོགས་རྒྱལ་ཁབ་ཀྱི་ཨ་ནི་ད་ལྟའི་བསམ་བློ་བཏང་སྟངས་དང་རྒྱལ་ཁབ་ཀྱི་སྒྲིག་གཞི་དང་དེ་ཚོ་ལ་ཡང་ཁོ་ངོ་རྒོལ་སོགས་ཀྱི་རེད་ཅེས་ཤུགས་ཆེན་པོ་ཞེ་པོ་འདུག་ད་ཁོ་ངོ་རྒོལ་བྱས་བྱས་འདི་ག་དེ་མེད་པ་བཟོ་དགོས་རེད་ཟེར་ལབ་དགོས་ཡོད་ས་མ་རེད། ཁོ་དེ་ན་གཙོ་བོ་དེ་ག་རེ་ཟེར་ན་ད་ལྟ་བུ་ཐོག་ད་གཙོ་བོ་ཨ་མི་རི་ཀས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་དེ་ཚོའི་ཅིག་བསམ་བློའི་གཏོང་ཕྱོགས་དང་རྒྱལ་ཁབ་ཀྱི་ཨེ་ནི་ཆབ་སྲིད་སྒྲིག་གཞི་དེ་ཚོ་ད་ཨ་ད་དམངས་གཙོའི་ལམ་ལུགས་དེ་ཚོ་ཡིན་ན་རྒྱལ་ཁབ་མེད་ས་དེ་ཚོར་མ་གོ་ཅིར་ཆགས་ཡོང་དགོས་རེད་པ། དེ་ག་དེ་ནོར་འཁྲུལ་རེད། དམངས་གཙོ་ལ་འགྲེལ་བཤད་རྒྱག་སྟངས་དང་དེ་ཚོ་ཡིན་ན་ཡིན་ན་ཨ་ནི་ནུབ་ཕྱོགས་རྒྱལ་ཁབ་གཅིག་པོར་ཡོད་པ་མ་རེད་དེ་ཡིན་ན་ང་ཚོ་ཚང་མར་དགོས་ཀྱི་རེད། ཨ་ནི་འཛམ་བུ་གླིང་འདི་ཡིན་ན་ད་ག་འདྲ་ཅིག་རྒྱལ་ཁབ་སྟོབས་ཆེན་རྒྱལ་ཁབ་བམ་གཅིག་གམ་ནི་ནུབ་ཕྱོགས་རྒྱལ་ཁབ་དེ་ག་དེ་ཟིན་བྱས་བསྡད་ཡོད་མ་རེད་དེ་ཡིན་ན་ཨ་ནི་ཁོའི་ལྟེ་གནས་དེ་ཨ་ནི་མང་པོ་ཡོད་པའི་འཛམ་བུ་གླིང་གནས་སྟངས་ཤིག་འགྲོ་གི་རེད་ཅེས་བྱས་ད་དེ་འདི་འདྲ་སོང་ཙང་དེ་འདྲའི་ཅིག་གནས་སྟངས་འོག་ལ་ཡ་ཁོས་ཟེར་ན་ཨུ་རུ་སུ་དང་རྒྱལ་ཁབ་གཞན་པ་འདི་ད་ནུབ་ཕྱོགས་རྒྱལ་ཁབ་རང་མེད་འགྱོག་འདི་ག་དེ་ཡིན་ན་ག་ལེ་ག་ལེ་ཡར་ལངས་བྱས་ནུབ་ཕྱོགས་རྒྱལ་ཁབ་དང་ད་ཁ་གཏད་ནས་འདྲ་འདྲ་བྱས་བྱས་ཡིན་ན་བསྡད་དགོས་རེད་བྱས་བྱས་ད་ཁོའི་བསམ་བློ་བཏང་སྟངས་དང་འདི་ནོར་ཐོག་ནས་ཡིན་ན་བར་དུ་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་དེང་སང་གི་དམངས་གཙོའི་བསམ་བཏང་སྟངས་ཡིན་ན་མིའི་འགྲོ་བ་མིའི་ཐོབ་ཐང་གལ་ཆེན་པོ་ཡིན་མ་ཟད་འགྲོ་བ་མིའི་ཐོབ་ཐང་ཟེར་མཁན་དེ་མི་མི་རེ་ངོ་རེ་ལ་ཡང་འགྲོ་བ་མིའི་ཐོབ་ཐང་དགོས་ཀྱི་རེད་དགོས་ཀྱི་རེད་དམངས་གཙོའི་ཐོབ་ཐང་ཟེར་མཁན་དེ་སྤྱི་ཚོགས་ཆ་ཚང་ལ་ཡོད་པ་གཅིག་པོ་མ་ཡིན་པ་མི་མི་རེ་ངོ་རེ་ལ་ཡང་ཐོབ་ཐང་དེ་དགོས་ཀྱི་རེད་ཅེས་བཤད་ཀྱི་ཡོད་རེད་པ། ད་འདི་ཁོ་ཌུ་གིན་ཟེར་མཁན་དེ་ཁོས་ཟེར་ན་ད་དེ་ཡིན་ན་ནུབ་ཕྱོགས་རྒྱལ་ཁབ་བསམ་བཏང་སྟངས་དེ་དེ་ཡིན་གཅིག་མིན་གཅིག་དགོས་ཡ་ཡོད་མ་རེད་དེ་ང་ཚོ་དཔེ་དེ་ཨུ་རུ་སུ་ལ་ཆ་བཞག་པ་ཡིན་ནའང་སྲོལ་རྒྱུན་གྱི་ཐོག་ནས་ཁོས་ཚད་འཛིན་ཟེར་ཡ་དེ་མི་མི་རེ་ངོ་རེར་ཡོད་མེད་མ་བལྟས་པ་བྱས་ཁོ་མི་དེ་ག་ཚང་མ་ཐུན་མོང་ཐོག་ནས་དབང་ཆ་དང་ཐོབ་ཐང་དང་དེ་ག་ཚོ་ཡོད་མེད་ལྟ་ཡ་རེད་ཟེར་ཅེས་བཤད་ཀྱི་ཡོད་རེད་ད་དེ་ཚོའི་དེ་ག་རྒྱ་ནག་གཞུང་གིས་བཤད་དུས་ཡང་དེ་ཚོའི་ཁོའི་རྨང་གཞིའི་ཡོང་ས་དེ་ཚོའི་མང་པོ་གཅིག་གིས་ནི་ཌུ་གིན་དང་ནི་འབྲེལ་བ་ཆེན་པོ་ཞེ་དྲག་ཡོད་རེད་བསམ་གྱི་འདུག་དེ་ནས་ཡིན་ན་ད། ཌུ་གིན་ཟེར་མཁན་དེ་ཁོས་རྒྱ་ནག་གི་གནད་དོན་ཐོག་ལ་ཡ་ལྟ་སྟངས་དེ་ཡིན་ན་འགྱུར་ལྡོག་ཆེན་པོ་ཞེ་པོ་བྱུང་ཤག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཁོའི་དེབ་གལ་ཆེ་ཤོས་དེ་འདིའི་ནང་ལོགས་ལ་ཡ་ད་ཁོས་ཨུ་རུ་སུ་ག་འདྲ་བྱས་བྱས་ཡིན་ན་རྒྱལ་ཁབ་ག་གི་དང་འབྲེལ་བ་ཡར་བཏང་དགོས་ཀྱི་མེད་སྐོར་ལ་མང་པོ་བཤད་ཡོད་རེད་དཔེར་ཆ་བཞག་ན་ཨི་རན་དང་འབྲེལ་བ་ཡར་བཏང་བྱས་ཡིན་ན་ག་འདྲ་བྱས་བྱས་མཐུན་ལམ་བཙུགས་དགོས་ཀྱི་མེད་ཉི་ཧོང་དང་མཐུན་ལམ་བྱས་བྱས་ཨ་ནི་རྒྱ་གར་དང་མཐུན་ལམ་བྱས་བྱས་ག་འདྲ་བཙུགས་དགོས་ཀྱི་མེད་མང་པོ་བཤད་ཡོད་རེད་འདིའི་ནང་ལ་ཟེར་ཡ་བྱས་ན་དེབ་འདིའི་ནང་ལ་རྒྱ་ནག་དེ་ཡིན་ཨུ་རུ་སུའི་ས་འབྲེལ་རྒྱལ་ཁབ་ཅིག་མ་ཟད་ཡིན་ན་རྒྱལ་ཁབ་ཆེན་པོ་ཅིག་དང་སྐབས་དེར་ལྷག་པར་ད་དགུ་བཅུ་གོ་བདུན་ལོར་ཡིན་ན་རྒྱ་ནག་དེ་ཞེ་པོ་ཅིག་དཔལ་འབྱོར་དེ་ཚོ་ཡར་ཕྱིན་ནུབ་ཕྱོགས་རྒྱལ་ཁབ་དང་འབྲེལ་བ་ཞེ་པོ་བྱས་ཡོད་རེད་པ་དེ་འདྲ་སོང་ཙང་ཁོའི་ལྟ་སྟངས་ལ་བྱས་པ་ན་ཧ་ལམ་ད་རྒྱ་ནག་དེ་ཡིན་ན་ཁོ་དཔལ་འབྱོར་དང་དེ་ག་ཨ་མི་རི་ཀ་ལ་སྙེས་བྱས་ད་ཨ་མི་རི་ཀས་ག་རེ་ལབ་ནའང་བཀོད་ཇུས་འོག་འགྲོ་མཁན་ཆགས་བསྡད་ཡོད་རེད། དེ་འདྲ་སོང་ཙང་ཨ་ནི་རྒྱ་ནག་དེ་ཡིན་ན་ཨུ་རུ་སུའི་ཁེ་ཕན་ལ་ཡང་ཉན་ཁ་ཡོད་འགྱོག་ཅིག་ལ་ཡང་མཐོང་བྱས། བོད་དང་ཤིང་ཅང་དང། གི་མན་ཇུ། ད་དེ་ཚོ་སྒང་ག་ལ་ཡིན་ན་ག་ལེ་ག་ལེ་རང་བཙན་དགོས་ཀྱི་རེད། བྱས་བྱས་ཡིན་ན་རྒྱ་ནག་དེ་ནི་ཁ་བྲལ་བཏང་བྱས་རྒྱ་ནག་གི་སྟོབས་ཤུགས་དེ་ཆུང་དུ་བཏང་དགོས་རེད་ཅེས་བྲིས་ཡོད་རེད། ད་ཡིན་ནའང་རྗེས་ལ་ཡང་ང་ཚོ་ད་དུང་དེའི་སྐོར་བཀའ་མོལ་ཞུ་ཆོག་རེད། ཁོས་འདི་ལ་ཡང་ལྟ་བ་དེ་ལ་འགྱུར་ལྡོག་ཞེ་པོ་ཕྱིན་བྱས་ཡིན་ན་ད་ད་ལྟ་ཡིན་ན་རྦད་དེ་ཁོ་རྒྱ་ནག་དང་ཨུ་རུ་སུ་མཉམ་འབྲེལ་བྱས་བྱས་ཨ་མི་རི་ཀ་ཁ་གཏད་བཅག་དགོས་རེད་ཟེར་མཁན་ཅིག་གི་གང་ལྟར་མི་གཙོ་བོ་ཅིག་ཆགས་བྱས་བསྡད་ཡོད་རེད། ད་མ་ཚང་བསམ་བློ་འདེགས་གསུམ་དེ་ཤེས་མཁན་དང་མི་མང་པོ་ཞེ་པོ་ཅིག་ཡོང་གི་རེད་དེ་ལས་ཡིན་ནའི་ལས་ཨ་ལེག་སན་དྲེ་དུ་གིན་ཟེར་མཁན་དེ་ཁོ་ཨུ་རུ་སུའི་ནང་ལོགས་ལ་ཡང་ངས་ད་གིན་ཞུས་པ་ནང་བཞིན་དེབ་འདི་ཕལ་ཆེར་ཨུ་རུ་སུའི་དམར་ཤོག་མཇུག་བསྒྲིལ་པའི་རྗེས་ལ་ཡིན་ན་དེབ་བེད་ད་མི་ལ་ཡང་ཤུགས་རྐྱེན་ཆེ་ཤོས་ཀྱི་དེབ་ཆགས་བྱས་ཡིན་ན་དེ་རིང་ཁ་སང་བེད་ད་གཞུང་འབྲེལ་རང་གི་ཐོག་ནས་དམག་མིའི་སློབ་གྲྭ་དེ་ད་ཚོ་ག་ས་ག་ལ་བསླབས་མ་ཟད་ཡིན་ན་ད་ལྟ་གཏུགས་བལྟས་པ་ཡིན་ན་སྲིད་འཛིན་ཕུ་ཏིན་བྱེད་ཡག་ད་ཚོ་མང་པོ་ཞེ་པོ་ཅིག་ད་ཨ་ལེག་སན་དྲེ་དུ་གིན་ཟེར་མཁན་དེ་ཁོས་འབོད་སྐུལ་བྱས་པའི་ད་ག་གོམ་པ་བརྒྱ་ཆ་བརྒྱ་རེ་ནས་རེ་བཞིན་བྱས་གོམ་པ་ད་ག་སྤོ་གི་ཡོད་པའི་རྣམ་པ་དེ་ཤུགས་ཆེན་པོ་ཞེ་པོ་ཅིག་དང་མི་མང་ཆེ་བ་ཅིག་གིས། སྲིད་འཛིན་ཕུ་ཏིན་ལ་ཡང་དངོས་གནས་བྱས་ན་ཁོ་རང་ཉིད་སྒེར་གྱི་ཐོག་ནས་ཕི་གའི་མཉམ་དུ་བསྡད་དེ་སྲིད་འཛིན་ཕུ་ཏིན་ལ་ཡང་སློབ་སྟོན་བྱས་འདི་བྱེད་མཁན་དེ་ཡིན་ས་མ་རེད་ད་ཡིན་ནའི་ཁོའི་བསམ་བློ་དང་དེབ་དང་ལྟ་བ་རྒྱུན་དུ་བསྐོར་ནས་ག་ས་ག་ལ་ཡང་ཁོ་སྙན་གྲགས་དང་དེ་ལ་དོ་སྣང་བྱས་ཡིན་ན་ཞེ་པོ་ཅིག་བཤད་མཁན་མི་ཅིག་རེད་ཤག། འདི་འདྲ་སོང་ཙང་སྲིད་འཛིན་ཕུ་ཏིང་ལ་ཡང་ཤུགས་རྐྱེན་ཆེ་ཤོས་ཡོད་མཁན་ཅིག་རེད་ཤག་བྱས། དེ་རིང་འགོ་བརྗོད་འདི་ལ་ཡང་སྲིད་འཛིན་ཕུ་ཏིང་གི་ཀླད་པ་སེ་བྱས་བྲིས་ཡོད། ཨུ་རུ་སུའི་ནང་ལོགས་ཡིན་ནའི་རེད། ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ཡིན་ནའི་རེད། Putin's brain ཅེས་བྱས། སྲིད་འཛིན་ཕུ་ཏིང་གི་ཀླད་པ་རེད་སེ་བྱས་ཨ་ནི་གང་ལོགས་ཀྱི་བཤད་སྲོལ་ཡོད་ས་རེད། ཡང་ཁ་ཅིག་གིས་སྲིད་འཛིན་ཕུ་ཏིང་གི་ཨ་ནི Rasputin རེད། སྲིད་འཛིན་ཕུ་ཏིང་གི Rasputin ཟེར་དེ Rasputin ཟེར་དེ་ཡིན་ན་ཨུ་རུ་སུའི་ལོ་རྒྱུས་ཐོག་གི་མི་སྣ་ཅིག་རེད། ཨ་ནི་ཨུ་རུ་སུ་གི་གོང་མ་མཐའ་མ་དེ་ག་འདྲ་ད་དམར་ཕྱོགས་མ་ལངས་ཏོག་པ་ལ་ཡ་ཨ་ནི་ཁོང་ཚོ་ད་བརྡབ་གསིག་བྱས་ག་འདྲ་ཡིན་ན་རས་པུ་ཏིན་ཟེར་མཁན་མི་བྱུང་བ་རེད་ཏོག་པ་གྲུབ་ཐོབ་བཟོ་བླ་མའི་བཟོ་འདྲ་ད་ཁོ་རང་ཚོ་ཆོས་ནང་ལོགས་ད་ཏོག་ག་ས་གར་ཕྱིན་བྱས་ཏོག་པ་སྨན་བཅོས་བཟོ་འདྲ་དེ་འདྲ་བྱས་ཡང་ཏོག་པ་ལ་ཞལ་འདོན་བཟོ་འདྲ་བྱས་ཅིག་བྱས་ད་བླ་མའི་བཟོ་འདྲ་ཅིག་རེད་དེ་འདི་བྱས་བྱས་མཐའ་མ་དེ་ཡིན་ན་ཨ་ནི་ཨུ་རུ་སུའི་གོང་མའི་ཕྲུ་གུ་དེ་ཚོ་དེ་དུས་ཞེ་པོ་ན་གི་ཡོད་རེད། ཕྲུ་གུ་དེ་ཚོ་ལ་ཡ་ཁོས་གཏོ་བཅོས་འདི་བྱས་བྱས་ཞེ་པོ་ཕན་བྱས་ཨ་ནི་གོང་མའི་བཙུན་མོ་འབྱོར་བ་དེ་ཁོ་ལ་ཡ་ཞེ་པོ་ཅིག་ཨ་ནི་དད་པ་ཆེན་པོ་བྱས་བྱས་ཡིན་ན་ག་ཙམ་ཅིག་ལ་ཡ་ད་ག་ད་རས་པུ་ཏིན་ཟེར་མཁན་མི་ཅིག་རྒྱ་བོ་ཞིག་དངོས་གནས་བྱས་ན་ད་འདས་ཨ་འདས་དུ་གིན་ཟེར་མཁན་འདི་ལ་འདྲ་པོ་ཞིག་འདུག་ཁོ་གཅིག་ཅན་ཁོའི་ལས་འབྲས་ཆིག་མེར་སོང་འདུག་ཨུ་རུ་སུའི་གོང་མ་དང་ལྷག་པར་དུ་ཨ་ནི་གོང་མའི་བཙུན་མོ་ལ་ཡ་ཤུགས་རྐྱེན་ཞེ་པོ་ཆགས་བྱས་བེ་ད་ཐ་མ་ཐ་མ་དེ་ཨ་ནི་གོང་མ་དང་འདི་ག་དེ་མ་ཉམས་རྒུད་ཕྱིན་བྱས་ཡིན་ན་དམར་ཤོག་ལངས་བྱས་ད་ཁོ་ཁོ་གཅིག་པོ་དེ་ག་ཚོད་རེད་ཉེས་པ་དེ་ཡིན་གྱི་མ་རེད་ལ་ཡིན་ན་དེ་ཚོ་དང་འབྲེལ་བ་ཆེན་པོ་ཡོད་མཁན་གྱི་མི་ཆགས་བྱས་གཞུག་གུར་ཡིན་ན་ཨུ་རུ་སུའི་སྐུ་དྲག་འདི་ཁག་ཅིག་གིས་གང་འདྲ་ལྐོག་གསོད་བཏང་བ་རེད་བྱས་ཙང་དེ་རིང་ཁ་སང་ཡིན་ན་ཕུ་ཏིན་གྱི་རས་པུ་ཏིན་རེད་ཟེར་ཅེས་བྱས་ཨ་འདི་ཁོ་དུ་གིན་ཟེར་མཁན་དེ་རེད་ཟེར་ཅེས་བཤད་སྲོལ་ཡོད་རེད་ཨ་ལེག་སན་དྲེ་དུ་གིན་ཟེར་མཁན་དེ་ཨུ་རུ་སུའི་བཙན་རྒྱལ་བྱས་ཅེས་ཁོང་ཚོ་བསྐྱར་གསོ་བྱེད་ཡག་གི་བསམ་བློ་དེ་ཨུ་རུ་སུའི་རྒྱལ་ནང་དང་སྲིད་འཛིན་ཕུ་ཏིན་གྱི་དེ་རིང་ཁ་སང་དམག་རྒྱག་དང་དེ་ཚོ་འབྲེལ་བ་ཞེ་པོ་ཅིག་ཏན་ཏན་ཡོད་ས་རེད་དེ་མ་ཡིན་པའི་ཡང་ཁོའི་ཕྱོགས་གཞན་པ་དེ། ག་འདྲ་ཟེར་བྱས་བྱས་ཡིན་ན་ད་དེ་རིང་ཁ་སང་ཛམྦུ་གླིང་ནང་ལོགས་ལ་ཡང་ནུབ་ཕྱོགས་རྒྱལ་ཁབ་ཀྱི་འདི་ག་རེ་ལ་ཁ་གཏད་བཅག་དགོས་ས་འདིའི་བསམ་བློ་འབྱོར་བ་ད་དེ་ཨུ་རུ་སུའི་རྒྱལ་ནང་གཅིག་པོ་མ་ཡིན་པ་ད་དེ་ཡང་ཛམྦུ་གླིང་གི་ས་ཆ་གཞན་པ་ལྷག་པར་དུ་རྒྱ་ནག་ལ་ཡིན་ན་ཤུགས་རྐྱེན་ཞེ་དྲག་གི་ཆེན་པོ་རེད་ཤག་ནུབ་ཕྱོགས་རྒྱལ་ཁབ་ཀྱི་དམག་གི་སྟོབས་ཤུགས་དང་དེ་ཚོ་ལ་ཡང་ཁ་གཏད་བཅག་ཡ་འདི་གཙོ་བོ་མ་རེད་གཙོ་བོ་དེ་ཡིན་ནུབ་ཕྱོགས་རྒྱལ་ཁབ་ཀྱི་བསམ་བློའི་ལྟ་བ་དང། ལྟ་གྲུབ་དང་དེ་ཚོ་ལ་ཡང་ཨ་ནི་ཁ་གཏད་ག་འདྲ་བཅག་ཡོད་རེད་ཟེར་ཏེ་དེའི་ཁོའི་བསམ་བློ་དང་སྦྱོར་བ་ད་ཏིང་ནི་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཡོད་རེད་བསམ་གྱི་འདུག་ངས་བྱས་ན་ག་རེ་ཟེར་ན་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་ལྟ་གྲུབ་ཀྱི་བསམ་བློའི་དེ་དེ་ག་རེ་ཟེར་ན་ད་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་ཨང་ཅིག་གི་མི་འདྲ་མཉམ་ས་དང་དྲ་བདག་གཙོ་བོ་འདི་གས་རེད་པ་འདི་གས་ལ་ཡང་ཁ་གཏད་བཅག་པ་ན་ད་དེ་ཡིན་ན་སྤྱི་བཏང་བྱས་པ་ན་ད་ང་ཚོས་ད་འཛམ་བུ་གླིང་ནང་ལོགས་ལ་མིའི་བསམ་བློ་བཏང་སྟངས་རེད་ད་མང་ཆེར་ཅིག་ང་རང་སྒེར་ག་འདྲ་བསམ་བློ་བཏང་གི་ཡོད་དེ་ཚོ་ཡིན་ན་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་དང་མིའི་འདྲ་མཉམ་ཟེར་མཁན་དེ་ཚོ་ཡིན་ན་ད་ག་འདྲ་མི་རིགས་དབྱེ་འབྱེད་དང་རིག་གཞུང་དབྱེ་འབྱེད་དང་ག་འདྲ་མ་ཡིན་པ། མི་ཡིན་དོ་ཅོག་ལ་ཡ་དགོས་ཡག་དང་སྤྱི་ཚོགས་ཡིན་དོ་ཅོག་ལ་དགོས་ཡག་འདི་ལ་ཡ་ཡིན་ནའོ་ཌུ་གིན་ཟེར་མཁན་དེ་ཁོས་བཤད་ཡག་བྱས་པ་ཡིན་ན་དེ་འདྲ་མ་རེད་ཟེར་གྱི་རེད། དམངས་གཙོ་ཟེར་མཁན་དེ་ལ་འགྲེལ་བཤད་ཞེ་དྲག་རྒྱག་ཡག་ཡོད་རེད་ཨ་ནི་ནུབ་ཕྱོགས་རྒྱལ་ཁབ་ཀྱི་བསམ་བློ་གཏོང་སྟངས་དང་ལྟ་གྲུབ་དེ་ཚོ་ཡིན་ན་ཁོ་རང་ཚོ་རང་གི་ཅིག་རིགས་ཅིག་རེད་མ་གཞི་འདི་ཡིན་གཅིག་མིན་གཅིག་ཚང་མས་སློབ་སྦྱོང་བྱེད་དགོས་ཡག་ཡོད་མ་རེད་འདི་ལ་ཡག་ཤོས་ཡིན་པའི་ངེས་པ་ཁེ་གེ་ཡོད་མ་རེད་འདི་ལ་སྐྱོན་མང་པོ་ཞེ་པོ་ཅིག་ཡོད་རེད་ད་སྐྱོན་བཙུགས་ཡག་ད་མང་པོ་ཡོང་གི་རེད་པ་ད་འདི་ཨ་མི་རི་ཀའི་ནང་དམངས་གཙོ་ལ་སྐྱོན་ཞེ་པོ་ཅིག་ཨ་འདི་འདྲས་འཛུགས་ཞེ་པོ་ཅིག་བྱས་ད་ག་འདྲ་འཛམ་བུ་གླིང་ནང་ལོགས་ལ་ཡ་ཆིག་སྟོང་དགུ་བརྒྱ་གྱ་གྲངས་དང་དགུ་བཅུ་གོ་གྲངས་དང་ལྷག་འཛམ་གླིང་ཁྱོན་ཡོངས་ལ་ད་ལྟ་བར་གྱི་མང་ཆེ་ཅིག་ག་རེ་ཆགས་བསྡད་ཡོད་རེད་ཟེར་ན་དམངས་གཙོ་ཟེར་མཁན་འདི་ཡག་པོ་རེད་ད་དམངས་གཙོ་བྱེད་ཐུབ་མ་ཐུབ་ཟེར་འདི་ད་འདྲ་ཆ་རྐྱེན་ཚང་ཡོད་མེད་ད་འདི་འདྲས་ཅིག་བསམ་བློ་བཏང་ཡ་ནས་ད་འདྲ་དེ། ཌུ་གིན་ཟེར་མཁན་དེ་ཁོས་གཙོ་བོ་བྱས་པའི། གང་དག་ཤེས་ཡོན་ཅན་ཁག་ཅིག་ད་དེ་འདྲ་ཁ་ཤས། ཨ་ནི་ད་རྒྱ་ནག་དང་ཨུ་རུ་སུ་དང་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡང་མི་ཚོས་ཡིན་ནའོ། ནུབ་ཕྱོགས་རྒྱལ་ཁབ་དམངས་གཙོ་དེ་ཁོ་རང་ཚོའི་དམངས་གཙོ་རེད་ང་ཚོ་ང་ཚོའི་དེ་བྱེད་སྟངས་དེ་ང་རང་ཚོའི་དམངས་གཙོ་ཟེར་བྱས་འགྲེལ་བཤད་བྱེད་སྟངས་ལོགས་ཀ་བརྗོད་དེ་མ་ཟད་ཁོ་ཚོའི་གི་ནི་ལམ་ལུགས་དེ་ཡིན་གཅིག་མིན་གཅིག་ང་ཚོ་སློབ་སྦྱོང་བྱེད་དགོས་ཡག་ཡོད་མ་རེད་ལམ་ལུགས་དེ་ཡག་ཤོས་ཡིན་སྲིད་མ་རེད་ཁོ་ཚོར་སྐྱོན་ཞེ་པོ་འདུག་ང་ཚོ་ལའི་སྐྱོན་དེ་ཚོ་ཁོ་ཚོ་ལའི་དགེ་ཡོད་རེད་ང་ཚོ་ལའི་དགེ་ཡོད་རེད་གང་ག་འདྲ་མཉམ་རེད་གང་དག་ང་རང་ཚོས་ང་རང་ཚོ་བྱས་ཁོ་རང་ཚོ་ཁོ་རང་ཚོ་བྱེད་ཀྱི་རེད་ཟེར་ཏེ། འདིའི་བསམ་བློ་དེ་རྨང་གཞི་དེ་ཡིན་ན་ཞེ་པོ་ཅིག། ཁོས་བེད་སྤྱད་བརྒྱབ་རྗེས་རྒྱ་ནག་ནང་ལོགས་ལ་ཤུགས་ཆེན་པོ་ཞེ་པོ་ཅིག་གཏོང་བ་ལྟ་དེ་ཆགས་ཡ་དེ། ངས་དྲན་ཡག་བྱས་པ་ན་འདིའི་སྔོན་གྱི་ད་རྒྱ་ནག་གི་འགོ་ཁྲིད་དཔེར་ན་ཆ་བཞག་ན་ཝུན་ཅཱ་པའོ་གི་ཡིན་ནའི་སྐབས་ལ་ཡིན་ནའི་ཝུན་ཅཱ་པའོ་གི་ཐེངས་ཁ་ཤས་བཤད་མྱོང་ཡོད་རེད་ད། ད་ལྟ་ཡིན་ན་ང་ཚོའི་གནས་སྟངས་དེ་ཆ་རྐྱེན་ཚང་ཡོད་མ་རེད་ལ་ཡིན་ནའི་དམངས་གཙོ་བྱེད་དགོས་རེད་ཟེར་བཤད་ཅིག་བཤད་ཡོད་རེད་ད། ད་དེ་རིང་ཁ་སང་རྒྱ་ནག་ཁྱོན་ནས་བཤད་ཡོད་མ་རེད་ཨང། མ་བཤད་ཡ་དེའི་ཁོའི་ད་ལྟའི་རིག་པའི་གཞུང་ལུགས་ད་དཔེར་ན་ཆ་བཞག་ན་རྒྱ་ནག་ནང་ལོགས་ལ་ཆ་བཞག་པ་ཡིན་ན། རྒྱ་ནག་གི་དམར་ཤོག་ཀྱི་དབུས་རྒྱུན་ལས་ཁང་ནང་ལོགས་ལ་ཝང་ཧུའུ་ཉིང་ཟེར་ཅིག་ཡོད་རེད་ད་དེ་བས་རྒྱ་ནག་གི་ད་ཞི་ཅིན་ཕིང་གི་ད་བི་ག་ཅིག་ཀླད་པ་ཟེར་ད་ད་ཞི་ཅིན་ཕིང་གི་ད་བསམ་བློའི་ལྟ་བ་ལྟ་གྲུབ་ཅོ་ར་འདི་ག་ཚོས་གྲུབ་བྲིས་བྱེད་ཡ་ཡོད་ན་མེད་ན་ཚོད་རེད་ད་ཁོས་འདིའི་སྔོན་ལ་དེབ་ཅིག་བྲིས་ཡོད་རེད་ཨ་མི་རི་ཀར་སྐྱོན་བརྗོད་བྱེད་ཡ་དེབ་ཅིག་ཡིན་ན་འདི་ཚོའི་ལྟ་བ་དེ་ཚོ་ད་ཁོ་ཐད་ཀར་ཡིན་ན་ཌུ་གིན་གི་བསམ་བློ་ནས་བྱུང་བ་རེད་ཟེར་བྱས་ད་ངས་མཛུག་གུ་བཙུགས་ཡ་དེ་མེད་དེ་ལས་ཡིན་ན་ལྟ་དུས་ཙམ་པ་འབྲེལ་བ་ཞེ་དྲག་འདུག་གང་ལྟར་དེ་ཚོ་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཡོད་ས་རེད། དེ་འདྲ་སོང་ཙང་ཙང་ད་ཁོས་དེའི་སྔོན་ལ་ཡ་བརྒྱད་ཅུ་གྱ་བདུན་ལོའི་དེབ་དེ་ནང་ལོགས་ལ་ཡ་རྒྱ་ནག་ཁ་བྲལ་བཏང་དགོས་རེད་བོད་དང་དེ་ཚོ་རང་བཙན་བཟོ་ཡག་ཟེར་ལབ་འདུག་ལས་ཡིན་ནའི་ཁོའི་བསམ་བློའི་གཏིང་གི་ལྟ་བའི་ལྟ་སྟངས་དེ་ཡིན་ན་རྒྱ་ནག་དང་ད་ལྟའི་རྒྱ་ནག་གི་ད་ཞི་ཅིན་ཕིང་བྱེད་སྟངས་དང་དེ་ཚོ་ཡོད་རེད་པ་དེར་མཐུན་པོ་ཞེ་པོ་བྱུང་བྱས་ཨ་ནི་རྗེས་ལ་ཡིན་ན་རྒྱ་ནག་ནང་ལོགས་ཀྱི་དཔེར་ན་ཆ་བཞག་ན་ཧྥུ་ཏན་སློབ་གྲྭ་ཆེན་མོ་ཟེར་ཧྲང་ཧའེ་དང་རྒྱ་ནག་ནང་སློབ་གྲྭ་ཆེ་ཤོས་གྱུར་པ་དེའི་ནང་ལོགས་གི་ཨེ་ནི་དགེ་རྒན་ཆེན་མོ་ཀྲང་ཝེ་ཝེས་ཉེ་ཆར་དེ་དེར་སྐད་གསར་སྤེལ་ཏེ་ཞི་ཅིན་ཕིང་ལ་ཡར་སློབ་སྟོན་བྱེད་མཁན་དང་གཅིག་ཞི་བུ་ཅིན་ཅེ་ཅེ་དང་རྒྱ་ནག་གི་མི་རིགས་རིང་ལུགས་ཀྱི་ལྟ་བ་དུས་སྟོན་བཅས་བཤད་མཁན་ཡོད་ན་མེད་ན་རེད་ཁོ་ཞི་དང་ཞི་བུ་ཅན་དུ་དུ་གིན་དང་གྲོགས་པོ་ཆགས་བྱས་བར་སྐབས་གཅིག་རྦད་རྒྱ་ནག་ལ་དུ་གིན་གདན་འདྲེན་ཞུས། ཧྥུ་ཏན་སློབ་གྲྭའི་ནང་ལོགས་ལ་ཡར་རྦད་དེ་གཏམ་བཤད་དང་བྱེད་བཅུག་ཕ་གིར་ཡར་ཁོང་ཚོའི་མིང་དང་མཚན་སྙན་དང་ཐོབ་ཞིག་འདི་སྤྲད་ཞིག་བྱས་རྗེས་ད་ཁོང་ཚོ་ཞིག་འབྲེལ་བ་བྱ་ག་རེ་ཟེར་ན། ཨ་འདི་དུ་གིན་ས་ཁོའི་བསམ་བློའི་གཏོང་ཕྱོགས་འདི་ཡིན་ན། རྒྱ་ནག་གི་ད་ལྟའི་མི་རིགས་རིང་ལུགས་དང་ཅིག་ཨ་མི་རི་ཀར་ཁ་གཏད་ག་འདྲས་བཅག་དགོས་མིན་ད་དེ་ཚོའི་སྐོར་གི་གང་དག་ཁོང་ཚོའི་རིག་པའི་གཞུང་ལུགས་ཀྱི་རྨང་གཞི་རེད་ཅེས་ཞིག་ཆགས་ཡོང་གི་འདུག་དེ་མ་ཟད་ཡིན་ན་ད། སྔོན་མ། དུ་གིན་གྱིས། བོད་ད་དུ་རང་བཙན་ཆགས་དགོས་རེད་རྒྱ་ནག་དེ་ཡིན་ན། ཨུ་རུ་སུའི་ངོ་ནས་བྱས་ན་ཞེ་དྲག་གི་ཉེན་ཁ་ཚ་པོ་རེད་ཟེར་བྱས་ལབ་ཡོད་པ་ཡིན་ནའི་ལས། རྗེས་ལ་ཡང་ཁོའི་ལྟ་བ་དེར་འགྱུར་འགྲོས་ཕྱིན་བྱས། དེ་རིང་ཁ་སང་ཡིན་ན་ཁོས་རྦད་དེ་རྒྱ་ནག་དང་ཨུ་རུ་སུ་མཉམ་འབྲེལ་བྱས་ན་ཞེ་པོ་ཅིག་གལ་ཆེན་པོ་རེད་ཟེར་བྱས་ཞེ་པོ་ཅིག་ལབ་ཀྱི་ཡོད་པ་རེད། དཔེར་ཆ་བཞག་ན། རྒྱ་ནག་གི་དབུས་བརྙན་འཕྲིན་ཁང་གིས

འབྲེལ་བ་ཡར་དང་ཕན་ཚུན་ཤེས་རྟོགས་བྱེད་ཡག་དེ་གལ་ཆེན་པོ་རེད་བྱས་ཙང་གི་དེ་རིང་ཁ་སང་རྒྱལ་ཁབ་དེ་གཉིས་ཀྱི་སྲིད་འཛིན་ཕར་ཚུར་ཐུག་འཕྲད་བྱེད་ཡག་དང་མི་དམངས་དང་མི་དམངས་ཕར་ཚུར་ནང་ལོགས་ཡང་འབྲེལ་གཏུག་མང་ཙམ་བྱེད་ཡག་དང་དེ་ཚོ་བྱས་རྗེས་རྒྱ་ནག་དང་ཨུ་རུ་སུས་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་མ་ཡིན་པ་དེའི་ནུས་པ་དེ་འཛུགས་ཡག་གི་དུས་ཚོད་གལ་ཆེན་པོ་ཞེ་པོ་ཅིག་སླེབས་བསྡད་ཡོད་རེད་ཅེས་བཤད་འདུག། ཨ་ལེག་སན་ཌར་དུ་གིན་ཟེར་མཁན་དེ་གང་དག་ད་དེ་ཨུ་རུ་སུའི་ནང་ལོགས་སྐད་གྲགས་ཆེན་པོ་བྱས་ད་ད་རི་རྡོ་སྐད་གྲགས་ཆེར་ཆེན་པོ་རེད་དེ་མ་ཟད་ཨ་ནི་རྒྱུན་དུ་འཁོར་ནས་དེ་མཉན་ནས་ད་གང་དག་སྤྱིར་བཏང་གི་ཨ་ནི་ཨུ་རུ་སུའི་ཆབ་སྲིད་གཅིག་པོ་མ་ཡིན་པ་བྱས་ནུབ་ཕྱོགས་རྒྱལ་ཁབ་ཁག་ནང་ལོགས་ཀྱི་བསམ་བློའི་ལྟ་བ་དང་ནི་དེའི་སྐོར་ལ་ཡང་ཞིབ་འཇུག་དང་དོ་སྣང་བྱེད་མཁན་ཡིན་པས་ན་ཁོའི་མིང་དེ་རྒྱུན་ནས་གོ་ཡག་ཡོད་པ་བྱས་རེད་དེ་ག་འདི་ལྷག་པར་དུ